ཡ་ད་དེ་ནས་བཞི་པ་ལ་གསུམ་ཟེར་ལབ་དུས་ད་སྐུ་བཞི་ཡི་ནང་ལོགས་ནས་སྐུ་བཞི་པ་སྤྲུལ་པའི་སྐུ་བཤད་པ་དེ་ལ་གསུམ་བྱས་མཚམས་སྦྱར་བ་ད་རྩ་བས་བསྟན་པ་འགྲེལ་པས་བཤད་པ་ཟེར་བ་དེ་ནས་དེ་ལྟར་སྐུ་གསུམ་པ་ལོངས་སྐུ་བསྟན་ནས་བཞི་པ་སྤྲུལ་པའི་སྐུ་བྱིས་པའི་སྐྱེ་བོ་ལས་དག་པ་ཐམས་ཅད་དང་ཉན་ཐོས་དང་ཐུན་མོང་དུ་སྣང་བར་གསུངས་སོ། མདོ་ཡི་འབྲེལ་ནི། ཟག་མེད་ཀྱི་ཆོས་རྣམས་ཐོབ་པར་བྱས་ནས་ནི་སངས་རྒྱས་ཏེ་སྤྲུལ་པ་འགྱེད་པར་གསུངས་སོ། ད་དེ་རང་མཚམས་སྦྱོར་དེ་རེ་བ། ད་ལོངས་སྐུ་བཤད་ཚར་བའི་རྗེས་ལ་སྤྲུལ་པའི་སྐུ་བཤད་པ་བྱས་ཨ་ནི་ལོངས་སྤྱོད་རྫོགས་པའི་སྐུ་དེས་དེ་ནས་འགྲོ་བ་ལ་འགྲོ་བ་ལ་ཆོས་སྟོན་བྱས་ནས་ནི་སངས་རྒྱས་ཀྱི་མཛད་པ་མཛད་ཀྱི་ཡོད་པ་ཡིན་ན་ཡང་ལོངས་སྤྱོད་རྫོགས་པའི་སྐུ་དེས། ས་ལ་གནས་པའི་བྱང་ཆུབ་སེམས་དཔའ་འབའ་ཞིག་གི་མངོན་སུམ་གྱི་སྤྱོད་ཡུལ་དུ་གྱུར་པ་མ་གཏོགས། བྱིས་པ་སོ་སོའི་སྐྱེ་བོ་ལ་སོགས་པའི་གིས་ད་ལོངས་སྐུ་ལས་དངོས་སུ་ཆོས་ཐོས་པ་དང། ལོངས་སྐུའི་སྐུ་སྣང་བ་འདི་མེད་པ་ཡིན་ཙང། ད་དེ་དག་གི་ཆེད་དུ་ཨ་ནི་ལོངས་སྤྱོད་རྫོགས་པའི་སྐུ་དེའི་སྤྲུལ་པའི་སྣ་ཚོགས་རོལ་བ་ལྟར་སྤྲུལ་པ་སྣ་ཚོགས་ཀྱིས་དག་པ་དང་མ་དག་པའི་ཞིང་ཁམས་དེ་ཚོ་ལ་འབྱུང་གི་ཡོད་པ་ཡིན་ཙང་ད་དེ་ལྟ་བུའི་གི་གཟུགས་སྐུ་མཐར་ཐུག་པ་དེ་འདྲ་ཡི་གཅིག་ལ་ནི་སྤྲུལ་པའི་སྐུ་ཟེར་གི་རེད་ད་འདི་ག་རེའི་དོན་དུ་ཕེབས་ཀྱི་ཡོད་རེད་ཟེར་ན། སྤྱི་ཡོངས་ནས་ད་འགྲོ་བ་སེམས་ཅན་ཐམས་ཅད་ཟེར་འགྲིག་གི་ཡོད་རེད་དེ་ལྷག་པར་དུ་བྱིས་པ་སོ་སོའི་སྐྱེ་བོ་ལས་དག་པ་ཡན་ཆད་ཀྱིས་མངོན་སུམ་དུ་མཐོང་ཐུབ་པ་དང། དེ་བཞིན་དུ། ཉན་ཐོས་དང་ཐུན་མོང་དུ་ཡང་ཟེར་བ། ཉན་ཐོས་དང་བྱང་སེམས་ཐུན་མོང་དུ་ཡང་དེ་འདྲ་བའི་སྤྲུལ་པའི་སྐུ་དེ་སྣང་བར་གསུངས་སོ་བྱས་ནས། མཚམས་སྦྱོར་དེ་དེ་བྱས་ད་མདོ་ཡི་འབྲེལ་ནི། ཟག་མེད་ཀྱི་ཆོས་རྣམས་ཐོབ་པར་བྱས་ནས་སངས་རྒྱས་ཏེ། རེ་བ། སྤྲུལ་པ་འགྱེད་པར་གསུངས་སོ། ད་འགྲོ་བའི་དོན་དུ་སྤྲུལ་པ་མཛད་ཀྱི་ཡོད་རེད་པ། ཟག་མེད་ཀྱི་ཆོས་ཟེར་ལབ་པ་ཡིན་ན་ད་ཐུབ་པའི་ངོ་བོ་ཉིད་སྐུ་ནི་ཟག་པ་མེད་པའི་ཆོས་གང་དག་ཟེར་ཏེ། དེ་འདྲ་བའི་སྒྲིབ་གཉིས་ཟད་པར་སྤངས་པའི་ཀྱི་སྤངས་པ་ཕུན་སུམ་ཚོགས་པ་དེ་དང། རྟོགས་པ་ཆེ་ཆོས་གསུམ་སྟེ། འདི་དག་ཐོབ་ནས་བྱས་ནས་སངས་རྒྱས་ཏེ་ཟེར་ཏེ། དེ་ཐོབ་ཚར་བའི་རྗེས་ལ། སངས་རྒྱས་པའི་གི་སྐད་ཆ་མ་ཡིན་པ་བྱས་ནས་མཚམས་སྦྱོར་དེ་ལ་ཡང། སྔ་ཕྱིའི་མཚམས་སྦྱོར་དང་དུས་མཉམ་མཚམས་སྦྱོར་ཟེར་དེ་ཡིན་དུས། དུས་མཉམ་པའི་མཚམས་སྦྱོར་ལ་འགྲོ་ས་རེད་པ། ཨ་ནི་དེ་ལྟ་བུའི་ད་ཨ་ནི་ར་བ་ནི་འོག་མིན་དུ་ལོངས་སྐུའི་གོ་འཕང་མངོན་དུ་བྱས་ཚར་དུས་ཀྱི་རྗེས་སུ། ཨ་ནེ་སྤྲུལ་པ་སྣ་ཚོགས་པ་ཞིག་སྟོན་པར་བྱེད་ཀྱི་ཡོད་པ་ཡིན་ཙང། དེ་ནས་ལོངས་སྐུའི་རྗེས་སུ་སྤྲུལ་སྐུར་གསུངས་པ་རེད་ད་སྤྱི་ཡོངས་ནི་དེ་རེད་མ་གཏོགས། སངས་རྒྱས་འདི་སྐུ་བཞི་གཅིག་ཅར་དུ་མངོན་དུ་བྱེད་ཀྱི་ཡོད་པ་ཡིན་ཙང། ཡང་དག་སངས་རྒྱས་དེར་སངས་རྒྱས་སྤྲུལ་པ་པོ་གཅིག་འདིར་སངས་རྒྱས་ཟེར་ནས། ཨ་ནེ་འོག་མིན་སྟུག་པོ་བཀོད་པའི་ཞིང་ཁམས་སུ་ལོངས་སྐུའི་གོ་འཕང་མངོན་དུ་བྱས་བྱས་ནས། དེ་ནས་འདོད་པའི་ཁམས་ལ་སོགས་པར་སྤྲུལ་སྐུ་མངོན་དུ་བྱེད་ཀྱི་ཡོད་རེད་དེ་ཡིན་ཙང་སྐུ་བཞི་གཅིག་ཅར་དུ་མངོན་དུ་བྱེད་ཀྱི་རེད་ཟེར་དུས། ད་ང་ཚོ་ཐུགས་སུ་བཅད་ནས་བྱ་གི་ཡོད་རེད་རེད་པ། དེ་བྱས་ད་ལྟའི་དྲི་བ་བྱས་ནས་མཚམས་སྦྱར་བ། ད་རྩ་བའི་བསྟན་པ་ཟེར་ལབ་དུས་རྩ་བ་དེ་ལ་གང་གིས་སྲིད་པ་ཇི་སྲིད་པར་འགྲོ་ལ་ཕན་པ་སྣ་ཚོགས་དག་མཉམ་དུ་མཛད་པའི་གི་སྐུ་དེ་ནི་ཐུབ་པའི་སྤྲུལ་སྐུ་རྒྱུན་མི་འཆད་ཟེར་ལབ་ཀྱི་འདུག་ག། གཟུགས་སྐུ་གང་གིས་སྲིད་པ་དང། ནམ་མཁའ་ཇི་སྲིད་བར་དང་འཁོར་བ་མ་སྟོངས་ཀྱི་བར་དུ་ཟེར་བ། གདུལ་བྱའི་འགྲོ་བ་ལས་དག་པ་དང་མ་དག་པ་རྣམས་ལ། འཕྲལ་དང་ཡུན་དུ་ཕན་པ་སྣ་ཚོགས་མཉམ་དུ་མཛད་པའི་གི་སྐུ་དེ་ནི། ཐུབ་པའི་སྤྲུལ་སྐུ་སྟེ་དེའང་རྒྱུན་མི་འཆད་པའོ། དེ་རེད་ད། ཨ་ནི་འཕྲལ་དང་གནས་སྐབས། ཡུན་ཟེར་དུས་གཏན། འཕྲལ་མངོན་མཐོ་དང། ཡུན་དུ་ཟེར་དུས་གཏན་དུ་བདེ་བ་འདི། ངེས་ལེགས་ཀྱི་གོ་འཕང་ལ་འགོད་བྱས་ནས། ད་དེ་ལ་སོགས་པའི་ཨ་ནེ། འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་པ་སྣ་ཚོགས་ཤིག་དུས་མཉམ་དུ་སྒྲུབ་པར་མཛད་ཀྱི་རེད། ད་ཕན་པ་སྣ་ཚོགས་པ་ཟེར་ལབ་དུས་ད་ང་ཚོ་སྤྱོད་འཇུག་ནང་ཡོད་པ་ནང་བཞིན་བྱས་ནས། བརྒལ་འདོད་རྣམས་ལ། གཟིངས་དང་ནི་གྲུ་དང་ཟམ་པ་ཉིད་དུ་གྱུར། རེད་པ། དེ་ནང་བཞིན་བྱས་ནས་ད་གདུལ་བྱ། དེ་དང་དེ་ལ་གང་ལ་གང་འདུལ་བྱས་ནས། གཞན་དོན་མཛད་ཀྱི་ཡོད་རེད་ཟེར་དེ་བྱས། ད་ཐུབ་པའི་སྤྲུལ་སྐུ་རྒྱུན་མི་འཆད་ཟེར་རྒྱུན་མི་འཆད་ཅེས་པའི་ཚིག་དེ་ག་རེ་གསུང་དགོས་རེད་ཟེར་ལབ་ཡིན་ན། འདི་ནི་ཉན་ཐོས་སྡེ་པ་དེ་བཞིན་གཤེགས་པ་མྱ་ངན་ལས་འདས་པའི་ཚེ་མར་མེ་ཤི་བ་ལྟར་རྒྱུན་ཆད་པར་འདོད་པ་བཀག་གོ། ཉན་རང་དེ་ཚོ་གི་ཐེག་ཆེན་ཡིན་པ་ཡིན་ན་ཡང་དགྲ་བཅོམ་པ་ཤི་ཚར་དུས་ད་ཉན་རང་ཟེར་དུས་བྱེ་བྲག་སྨྲ་བ་དང་མདོ་སྡེ་པ་དེ་ཚོ་རེད། དགྲ་བཅོམ་པ་ཤི་ནས་རིག་པ་ཕྱི་མ་མཚམས་མི་སྦྱར་བ་དེ། ཨེ་ཐེག་པ་ད་བྱང་སེམས་ཡིན་ན་རེད་ཉན་རང་ཡིན་ན་རེད་ཆ་ཚང་དགྲ་བཅོམ་པ་ཤི་ནས་རིག་པ་ཕྱི་མ་མཚམས་སྦྱར་གྱི་མ་རེད་དེ་འདྲ་ཡིན་ཙང། དེ་བཞིན་གཤེགས་པ་སྐུ་མྱ་ངན་ལས་འདས་པའི་ཚུལ་སྟོན་པ་ཡིན་ན།

བློ་ཡིས་དཔག་ཏུ་མེད་པ་ཨ་ནི་མཐའ་དང་མུ་མེད་པ་ཡིན་ཙང། མཐའ་མེད་པ་དུས་ཐམས་ཅད་དུ་ཟེར་ལབ་དུས་གཙོ་བོ་མདོ་སྡེའི་སྐབས་སུ་ཡུལ་དུས་གནས་སྐབས་ཐམས་ཅད་དུ་སངས་རྒྱས་ཀྱི་མཛད་པ་མཛད་ཀྱི་ཡོད་པ་རེད་པ། དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་སྤྲུལ་པ་སྣ་ཚོགས་ཀྱིས། སྤྲུལ་པ་སྣ་ཚོགས་ཀྱི་སྤྲིན་གྱིས་སེམས་ཅན་ཐམས་ཅད་ཀྱི་དོན་མཛད་པ་དེ་ལྟར་བྱང་ཆེན་གྱིས་ཡུམ་ལ་བསླབ་པར་བྱའོ་ཞེས་སོགས་བྱས་ན་དེ་ཡན་ཆད་ད་རྩ་བས་བསྟན་པ་དེ་ཆེ་རེད་བ། ལྟར་འགྲེལ་པས་བཤད་པ་དེ་ལ་མདོ་སྡེའི་རྒྱན་ལས། བཟོ་དང་སྐྱེ་དང་བྱང་ཆུབ་ཆེ་ཟེར་རེད་བ། མྱ་ངན་འདས་པར་རྟག་སྟོན་པ། སངས་རྒྱས་སྤྲུལ་པའི་སྐུ་འདི་ནི་རྣམ་པར་གྲོལ་བའི་གི་ཐབས་ཆེན་པོ། ཞེས་གསུངས་པ་ལྟར། བྱང་ཆུབ་མཆོག་གི་སྤྲུལ་སྐུ་ཤཱཀྱ་ཐུབ་པ་དང། སོགས་པས། བཟོ་བོ་སྤྲུལ་པ་ད་བི་ཤྭ་ཀརྨ་ཟེར་ཡོད་རེད་ད་ང་ཚོ་བྱས་ན་ཨ་དྲི་ཟའི་རྒྱལ་པོ་རབ་དགའ་འདུལ་བའི་ཆེད་དུ་པི་ཝང་མཁན་གྱི་གཟུགས་སུ་སྤྲུལ་པའི་དེ་བཞིན་གཤེགས་པ་དེ་ཡོད་རེད་བ་བཟོ་སྤྲུལ་པ་རབ་དགའ་འདུལ་བའི་དོན་དུ་འདི་ད་ག་རང་འདུག་བ་དྲི་ཟར་སྤྲུལ་པ་ལྟ་བུ་ལ་སོགས་པའི་གི་གཟུགས་གང་གང་གིས་ཟེར་ལབ་ན་གཟུགས་སྐུ་གང་དང་གང་གིས་དུས་འཁོར་བ་ཇི་སྲིད་མ་སྟོངས་ཀྱི་བར་དུ་འཇིག་རྟེན་གྱི་ཁམས་ཐམས་ཅད་དུ། སེམས་ཅན་ལས་དག་པ་དང་མ་དག་པ་རྣམས་ཀྱི་ཨེ་ནས་མངོན་པར་འདོད་པའི་གི་དོན་གནས་སྐབས་མངོན་མཐོ་དང། མཐར་ངེས་ལེགས། སེམས་ཅན་དེ་དག་ལ་ཕྱོགས་དང་རིས་སུ་མ་ཆད་པར་བྱས་ནས་ཉེ་རིང་མེད་པར་མཉམ་པ་ཉིད་དུ་མཛད་པའི་གི་སྐུ་དེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་སྤྲུལ་པའི་སྐུ་རྒྱུན་མི་འཆད་པ་ཡིན་ཏེ་འཁོར་བ་ཇི་སྲིད་བར་ཨེ་ནས་རྒྱུན་ཆགས་པར་འཇུག་པ་ཉིད་ཀྱིས་སོ།

ཆོས་སྐུ་དང་མཚུངས་ལྡན་གྱི་སེམས་བསྐྱེད་དེ་བཤད་ཡོང་དུས་སྒང་ལ། ཨེ་ནས། མཛད་པ་བཅུ་གཉིས་དེ་ཧྲིབས་སེ་མ་སླེབ་ར་བ། མ་གཏོགས་ད་སྐབས་ཐོབ་སྐབས་བརྒྱད་པའི་སྐབས་སུ་ཡོང་གོ་མ་ར་བ། མེད་པ་ཡིན་ན་ཡང་ང་ཚོ་འདི་བསམ་བློ་གཅིག་བཏང་བྱས་ནས། ད་མཛད་པ་བཅུ་གཉིས་ད་མཛད་པ་བཅུ་གཉིས་ཟེར་ལབ་ཡོང་དུས་སྒང་ལ། ཨེ་ནས་མཛད་པ་སྤྱིར་བཏང་བྱས་ན་སངས་རྒྱས་ཀྱི་མཛད་པ་དེ་གྲངས་ལས་འདས་པ་ཅིག་ཡོད་པ་ཡིན་ན་ཡང། གཙོ་བསྡུས་ཡོང་དུས་སྒང་ལ་མཛད་པ་བཅུ་གཉིས་ནང་ལོགས་ལ་བསྡུས་བཞག་ཡ་ཅིག་ཨེ་ན་དེ་ཡང། གདུལ་བྱ་གྲངས་ལ་དགའ་བའི་དབང་དུ་བྱས་པ་ཅིག། ད་དེའི་མཛད་པ་དེ་ཚོ། རྒྱུད་བླ་མ་ལས་གསུང་སྟངས་དང་རྒྱ་ཆེར་རོལ་པའི་མདོ་དང་ད་དེ་ཚོ། གསུང་སྟངས་མ་འདྲ་བ་གྲངས་བགྲང་སྟངས་མ་འདྲ་བ་དེ་འདྲ་ཡོད་པ་ཡིན་ཙང། དེ་ཚོའི་དོན་དག་དེ་བསམ་བློ་དགོས་གཅིག་ད་མཛད་པ་བཅུ་གཉིས་ཁ་གསལ་ཤོས་དེ་ཆོས་ཀུན་གྱི་དང། དེ་ཚོ་ནི་ཡོད་རེད་བ་རེ་རེ་རེ་རེ་བྱས་ནས་ཡང་དེ། ང་ཚོ་སྤྱི་ཡོངས་ནས་ངེས་དགོས་ཡ་གཅིག་རེད་བ། ད་སངས་རྒྱས་ཀྱི་མཛད་པ་ཟེར་ལབ་དུས། ང་ཚོ་མི་འདྲ་མ་སོང་ན་མི་ཡི་ལས་ཀ་བྱེད་སྟངས་ཅིག་ལ་ཟེར་གྱི་ཡོད་རེད་བ། ད་ག་རེ་ག་རེ་བྱས་རེད་ཟེར་ལབ་དུས་སྒང་ལ། མཛད་པ་བཅུ་གཉིས་ད་མཛད་པ་བཅུ་གཉིས་ཡི་ནང་ལོགས་ནས་གཙོ་བོ། མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་དེ་ཡང་ནི། ཟེར་ནས་འདུག་སེ་བྱས་ནས་ད་སངས་རྒྱས་ཀྱི་གསུང་གི་མཛད་པ་དེ་མཛད་པ་རྣམས་ཀྱི་ཡི་ནང་ནས་མཆོག་ཏུ་གྱུར་པ་ཅིག་རེད་ཟེར་ད་མཆོག་ཏུ་གྱུར་སྟངས་དེ་ཡང། སངས་རྒྱས་འཇིག་རྟེན་དུ་བྱོན་པ་དེ་འགྲོ་བའི་དོན་དུ་བྱོན་གི་ཡོད་པ་བྱས། འགྲོ་བའི་དོན་སྒྲུབ་པ་དེ། ཐར་ལམ་ཕྱིན་ཅི་མ་ལོག་པ་སྟོན་པའི་སྒོ་ནས་འགྲོ་བའི་སྡུག་བསྔལ་སེལ་དགོས། ད་གཙོ་བོ་ད་ལྟ་འདིའི་སྐབས་སུ་བྱས་ན་གནས་སྐབས་མངོན་མཐོ་དང་མཐར་ངེས་ལེགས་ལ་བཀྲི་བར་བྱེད་དགོས་ཀྱི་ཡོད་དུས། དེས་འགྲོ་བའི་སྡིག་པ་མི་དགེ་བ་དང་སྡུག་བསྔལ་ལ་སོགས་པ་དེ་དག་དེ་ནི་སངས་རྒྱས་རྐང་པའི་ཚེར་མ་བཏོན་པ་ནང་བཞིན་བྱས་ནས་ལག་པས་བླངས་འགྲོ་ཡ་གཅིག་དང། ཨ་ནི་སངས་རྒྱས་རང་བྱུང་གི་ཐུགས་རྒྱུད་ཀྱི་ཡོན་ཏན་དེ་དག་ཅ་ལག་སྤྲད་པ་ནང་བཞིན་བྱས་ནས་མར། མངོན་མཐོ་དང་ངེས་ལེགས། རྔན་པ་སྤྲད་པ་ནང་བཞིན་མར་བཀྲིས་བཞག་ཡ་མེད་དུས་སྒང་ལ། མངོན་མཐོ་དང་ངེས་ལེགས་གང་ཟག་རང་ཉིད་ཀྱིས་བསྒྲུབ་དགོས་ཀྱི་ཡོད་པ། ད་དེ་ཡིས་འགྲོ་བ་དེ་དག་གིས་མངོན་མཐོ་དང་ངེས་ལེགས་དེ་དག་སྒྲུབ་ལུགས་སྒྲུབ་སྟངས་དེ་མ་ཤེས་པ་ཡིན་ཙང་ཨ་ནི་མངོན་མཐོ་སྒྲུབ་བྱེད་ཀྱི་ཐབས་འདི་རེད་འདི་ལ་རྒྱུ་ཚོགས་འདི་འདྲས་ཅིག་ཚང་དགོས་ཀྱི་རེད་འདི་ལྟར་ཉམས་སུ་བླངས་པ་ཡིན་ན་འབྲས་བུ་མངོན་མཐོ་ཐོབ་ཀྱི་རེད་ཟེར་ནས། གང་ལྟར་ཡང་དག་པའི་ལམ་བསྟན་པའི་སྒོ་ནས་གདུལ་བྱ་བཀྲི་དགོས་ཀྱི་ཡོད་པ་རེད་བ་ད་ཡང་དག་པའི་ལམ་བསྟན་ཡས་ཟེར་ལབ་དུས་ཆོས་འཁོར་བསྐོར་བའི་སྒང་ནས་གསུང་གི་མཛད་པ་དེ་ད་མཆོག་ཏུ་གྱུར་པ་དེ་འདུག་སེ་ཆགས་འགྲོ་གི་ཡོད་པ་རེད་བ་འདུག་སེ་བྱས་ནས་ང་ཚོ་གསུང་གི་མཛད་པ་ཟེར་ད་གསུང་གི་མཛད་པ་ཟེར་དུས་མཛད་པ་བཅུ་གཉིས་ནང་ལོགས་ལ་ཆོས་འཁོར་བསྐོར་བའི་མཛད་པ་དེ་ཆགས་བསྡད་ཀྱི་ཡོད་པ་རེད་བ་འདུག་སེ་བྱས་ནས་སྤྱི་ཡོངས་ནས་ཁོ་བོ་མཛད་པ་བཅུ་གཉིས། ད་མཛད་པ་བཅུ་གཉིས་ཤེས་ཚར་དུས་སྒང་ལ་མཛད་པ་བཅུ་གཉིས་ལ་མཛད་པ་དེ་དང་དེ་ལ་གནས་ཟེར་ཡ་དེ་ག་འདྲས་ཅིག་ཡིན་པ། ཨ་ནི་སྐྱེ་བ་མངོན་པར་བྱེད་པའི་གི་མཛད་པ་ལ་གནས་ཟེར་ན་ག་འདྲས་ཅིག་ཡིན་པ་རེད་བ། དཔེར་ན་ང་ཚོ་རྗེ་བཙུན་བྱམས་པ་མགོན་པོ་དེ་སྐྱེ་བ་སྤྲུལ་སྐུ་ཡིན་ཏེ་སྐྱེ་བ་མངོན་པར་བྱེད་པའི་མཛད་པ་ལ་གནས་པའི་གང་ཟག་ཡིན་པའི་ཕྱིར་ཟེར་ལབ་ཡོང་དུས།

ད་བསྟན་པ་འདི་ཡི་མཇུག་དེ་མ་ཐག་ཏུ་སངས་རྒྱས་བྱམས་པའི་མཛད་དེ་བསྟན་པ་དེ་ཡོང་གི་ཡོད་པ་ཡིན་ཙང་ད་དེའི་བསྟན་པ་དེ་བྱུང་ཆོག་ཆོག་བྱས་ནས་གྲ་སྒྲིག་དུ་མ་སོང་ན་བྱས་ནས་བཞུགས་ཏེ་ད་དེའི་ཟེར་དགོས་རེད་བ་ང་ཚོ་ཐ་ན་བཞུགས་སྟངས་ཡན་ཆད་ནས་ད་རྗེ་བཙུན་བྱམས་པ་བཞུགས་ཡོང་དུས་སྒང་ལ་སྐྱིལ་མོ་ཀྲུང་བྱས་ནས་བཞུགས་ཀྱི་མི་འདུག་པ་རེད་བ་ད་ང་ཚོ་བཟང་པོའི་བཞུགས་སྟངས་ནམ་ཆོས་ཐ་སྙད་དེ་རྒྱག་གི་ཡོད་རེད་ད་ཡིན་ཡ་དེ། མི་གཅིག་གང་ཟག་གཅིག་མར་རྐུབ་ཀྱག་གཅིག་སྒང་ལ་མར་བསྡད་པ་ནང་བཞིན་བྱས་ནས་དེ་ལྟ་བུའི་བཞུགས་སྟངས་ཅིག་འདུག་ད་དེ་ག་རེ་རེད་ཟེར་དུས་བཞེངས་ཆོག་ཆོག་འདྲ་བོ་ཅིག་བྱས་ནས། བསྟན་པ་འདི་འཕྲོག་རུ་མ་སོང་ན་ད་རྫོགས་མ་ཐག་ཏུ་སངས་རྒྱས་བྱམས་པ་དེ་མར་འཇིག་རྟེན་ལ་ཕེབས་ཆོག་ཆོག་བྱས་ནས་དེ་འདྲའི་བཞུགས་ཡོད་རེད་ཟེར་ཡིན་ཙང། མཛད་པ་དེ་ལ་གནས་པ་ཡིན་ཚེ་སྐྱེ་བ་མངོན་པར་བྱེད་པའི་མཛད་པ་ལ་གནས་པ་རེད་ཟེར་ཅིག་དེ་འདྲ་གོ་དགོས་འགྲོ་ཡ་འདྲ་བོ་ཅིག། ད་དེ་ནས། ད་སྤྲུལ་སྐུའི་སྐོར་ལ་གཅིག་བྱས་ན་ང་ཚོ་ཁ་སང་སྔས་མ་སྔས་མ་ནས་སྤྱི་ཡོངས་ནས་བསམ་ཚུལ་དེ་ཕལ་ཆེར་ཤེས་ཡོད་བསམ་བསམ་བྱས་ཡོད། ད་གལ་སྲིད་ཤེས་མེད་པ་ཡིན་ན་ད་ང་ཚོ་ཐོག་མར་དེ་ལ་སྐུ་བཞི་གཅིག་ཅར་དུ་མངོན་དུ་བྱེད་སྟངས་ཟེར་ནས་དེ་དང་འབྲེལ་བའི་སྒོ་ནས། གང་ཟག་གཅིག་ཐོག་མར་སངས་རྒྱས་པ་ལ་ཡིན་གཅིག་སྐུ་བཞི་གཅིག་ཅར་དུ་མངོན་དུ་བྱེད་པའི་ཁྱབ་པ་ཡོད་རེད་ཡོད་མ་རེད་ཟེར་ན་ཡོད་པ་དེ་བརྒྱ་ཆ་བརྒྱ་བྱེད་རེད་བ། ད་ཡོད་པ་ཡིན་ན། ཨ་ནེ་རྒྱུན་མཐའ་བ་དེ་འོག་མིན་ལ་ཆོས་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པ་དེའི་ཚེ་ན། དེའི་སྤྲུལ་པའི་གི་བྱང་ཆུབ་སེམས་དཔའ་གཅིག། ད་འོག་མིན་སྟུག་པོ་བཀོད་པ་ལས་གཞན་པའི་གི་ཞིང་གཞན་དང་གཞན་དག། གཅིག་ཏུ་ཡིན་གཅིག་མིན་གཉིས་ཡོད་དགོས་ཡ་གཅིག་ག་རེ་རེད་ཟེར་ན་འོག་མིན་གྱི་རྟེན་ལ་སྤྲུལ་སྐུའི་གོ་འཕང་མངོན་དུ་བྱས་ཡོད་མ་རེད་པ། འོག་མིན་རྟེན་ཟེར་དུས་འོག་མིན་གྱི་ཞིང་ལ་ཟེར་གྱི་ཡོད་ད། སྤྱིར་བཏང་ཁོ་རང་རྟེན་ཟེར་ན་འོག་མིན་རྟེན་ཅན་རེད་དེ་ཡིན་པ་ཡིན་ན་ཡང། དེ་ཡིན་དུས་ད་ང་ཚོ་ནམ་རྒྱུན་རྒྱུན་མཐའ་བའི་སྤྲུལ་པའི་འདོད་པའི་དགེ་སློང་ཟེར་ལབ་དུས་མཚན་གཞི་ཙམ་རེད་མ་གཏོགས་ཡིན་གཅིག་མིན་གཉིས་ཀྱི་དགེ་སློང་ཅིག་གི་རྣམ་པ་ལ་ཕེབས་གོ་གི་ཡོད་མེད་ཟེར་ན་དེ་གོ་ཡ་མེད་པ་འདྲ་བོ་ཅིག་མཐོང་གི་འོ་རེད་བ། རྒྱུན་མཐའ་བའི་སྤྲུལ་པའི་གི་གཟུགས་ཀྱི་གང་ཟག་ཡང་ཡོད་ཆོག་གི་རེད་ད། ཐོག་མར་དོན་དག་སྤྲུལ་སྐུའི་གོ་འཕང་མངོན་དུ་བྱེད་པ་ལ་ཡིན་གཅིག་མིན་གཉིས་འདོད་ཁམས་ལ་མངོན་དུ་བྱེད་གོ་གི་ཡོད་ན་མེད་ན་ཏན་ཏན་དེ་གོ་གི་མ་རེད་འོང་དེ་བྱེད་དུས་ད། ཨ་ནི་གཟུགས་ཀྱི་ཁམས་ལ་བྱེད་ཆོག་གི་རེད་བདེ་བ་ཅན་གྱི་ཞིང་ཁམས་འདྲ་བོ་ལ་བྱེད་ཆོག་གི་རོ། དེ་འདྲའི་བསམ་བློ་གོ་ཅིག་སྐུ་བཞི་ཅིག་ཅར་མངོན་དུ་བྱེད་འོས་འདུག་གང་ལགས། ད་དེ་ནས་མངོན་དུ་བྱེད་མཁན་རྒྱུན་མཐའ་བའི་སྤྲུལ་པའི་གི། འདོད་པའི་དགེ་སློང་ཡིན་ན་རེད་ད་དེ་ཡི་གང་ཟག་དེ་མཉམ་གཞག་པ་རེད་རྗེས་ཐོབ་པ་རེད་རྒྱུན་མཐའ་བ་རེད་མ་རེད་རྒྱུན་མཐའི་བར་ཆད་མེད་ལམ་རྒྱུད་ལ་སྐྱེས་རེད་མ་རེད་ཟེར་ནས་དེ་ཡི་རྣམ་གཞག་བྱེད་དུས་དོགས་པ་ཡོད་པ་དེ་ད་རང་ང་ཚོ་བྱེད་ཆོག་གི་རོ་བ་དོགས་པ་དེ་གཅོད་ཆོག་གི་རོ་བ།

འདུག་སེ་བྱས་ནས་འགྲོ་ཡས་འདུག། སྤྲུལ་པའི་གང་ཟག་དེ་ཡང་གང་ཟག་ཡིན་མིན་སྒང་ནས་རྙོག་དྲ་ཅིག་སླེབས་གོར་ག་རེ་ཟེར་ན། ད་ཁ་སང་ཟད་པར་གྱི་སྐབས་སུ་གཅིག་སླེབས་ཡོད་པ་ང་ཚོ་དབང་པོ་ལ་ཟད་པར་ཟེར་ཡས་མེད། དབང་པོའི་རིགས་དེ་སྣོད་ལ་མེད་པ་ཡིན་ཙང་ཁྱབ་པ་ཡོད་མ་རེད་ཟེར་སྐབས་ཐོག་ལ། ཕལ་ཆེར་ངས་མཛོད་དེ་ཤེས་ཡོད་ན་འདོད་པར་གཏོགས་པའི་སྤྲུལ་པ་ནི་ཕྱི་ཡི་སྐྱེ་མཆེད་བཞི་རྣམ་གཉིས་ཟེར་གོར། དབང་པོ་ལ་སྤྲུལ་པ་མེད་དེ་སེམས་ཅན་སྔར་མེད་གསར་དུ་སྐྱེས་པའི་རིགས་མེད་པའི་ཕྱིར་མཛོད་ན་དེ་ཡོད་ད། མཛོད་ནས་སྟོན་པའི་སྐབས་སུ། ཁྱེད་རང་དབང་པོ་ལ་སྤྲུལ་པ་ཅིག་ཡོད་པ་ཡིན་ན། སེམས་ཅན་སྔར་མེད་གསར་དུ་སྐྱེས་པའི་ག་རེ་ཟེར་ཅིག་སླེབས་གོ་གོར་གདགས། དབང་པོ་ལ་སྤྲུལ་པ་མེད་པ་དེ་གཙོ་བོ་གཙོ་བོ་དེ་དབང་པོ་ཡིན་ཕྱིན་ཆད་ལ་རིགས་འདྲ་དབང་པོ་སྔ་མ་ཅིག་ལ་ལྟོས་ནས་ཡོང་གོ་གི་ཡོད་པ་ཡིན་ཙང་དེ་ལབ་དུས། དོན་དག་རྒྱུན་མཐའ་བའི་སྤྲུལ་པའི་འདོད་པའི་དགེ་སློང་ཅིག་ཡོད་པ་ཡིན་ན་དེའི་མིག་གི་དབང་པོ་གི་རིགས་འདྲ་སྔ་མ་དེ་ལ་རྒྱུན་མཐའ་བའི་མིག་གི་དབང་པོ་འདྲ་བོ་ཅིག། རྒྱུན་མཐའ་བའི་མིག་དབང་ཅིག། རྒྱུན་མཐའ་ཟེར་གོ་ར་ད་འོག་མིན་ལས་གྱུར་པའི་རྒྱུན་མཐའ་བའི་མིག་དབང་གི། དེའི་སྤྲུལ་པའི་འདོད་པའི་དགེ་སློང་གི་མིག་དབང་གི་ངོ་བོ་འགྲོ་བ་ལ་སོགས་པའི་སྐད། དོགས་གཅོད་གཅིག་དེ་ནས་འགྲོ་ཡ་ཡོད་རེད་ད་མཛོད་དང་བསམ་བློ་བཀོད་པ་ཡིན་ན། ཨ་ནི་འདོད་པར་གཏོགས་པའི་སྤྲུལ་པ་ནི་ཕྱི་ཡི་སྐྱེ་མཆེད་བཞི་ཟེར་ལབ་ད། འདོད་པའི་སས་བསྡུས་ཀྱི་སྤྲུལ་པ་ཡིན་པ་ཡིན་ན་ཁྱི་ཡི་སྐྱེ་མཆེད་བཞེས། གཟུགས་སུ་གཏོགས་པ་ཡིན་ན་ཕྱི་ཡི་སྐྱེ་མཆེད་གཉིས་མ་གཏོགས་ཡོད་མ་རེད་དྲི་དང་རོ་ཡོད་མ་རེད་གཟུགས་ལ་ད་དེ་བྱེ་བྲག་སྨྲ་བའི་གཞིར་བཞག་བྱས་ད་འདིའི་ལུགས་ལ་ཡང། གཅིག་ཡོད་པ་བྱས་གཏོང་གོ་རོ་བ། དོན་དག་དེ་རེད་ད། བྱེད་དུས་ད་ནང་གི་དབང་པོ་སྤྲུལ་པ་ཡོད་མ་རེད་ཟེར་ནས་དེའི་སྒང་ནས་དོགས་གཅོད་འགྲོ་ཡ་གཅིག་བྱེད་ར་བ། དེ་ནས་ད། སྤྱི་ཡོངས་ད་སྤྲུལ་སྐུ་ཟེར་ལབ་དུས། ངེས་པ་ལྔ་དང་མི་ལྡན་པའི་གཟུགས་སྐུ་མཐར་ཐུག་དེ་ལ་སྤྲུལ་སྐུས། སྤྲུལ་སྐུའི་མཚན་ཉིད་དེ་དེ་ར་བ། ཨ་ནི་དེ་བྱས་ནས་ད་སྤྲུལ་སྐུ་དེ་ལ།

ཏན་ཏན་ཁ་སང་གཅིག་འགྲོ་ཚར་བ་ང་ཚོ་དེ་སྔོན་ལ། ཨོ་ཐུགས་སུ་ཅན་ནས་དོགས་གཅོད་བྱས་ན་ཅི་དགོས་ཡ་འདྲ་བོ་ཅིག་དང། རོ་བ་བྱས་ཡོད་བ་ཅིག་དེ་འདྲས་ཆགས་བསྡད་ཀི་རེད། ཨོ་ཐུགས་སུ་ཅན་ནས་ཅེས་ཟེར་བ། ད་དེ་འདྲས་ཅིག་གི་སྒང་ནས་ང་ཚོ་འདིའི་སྡེ་ཚན་འདྲ་མ་སོང་ན། ད་སྤྲུལ་སྐུའི་སྐོར་དེ་སྤྲུལ་སྐུ་སྐོར་དེ་དེ་འདྲས་གཅིག་སྒྲིག་གོ་ར་ད། སྤྱིར་བཏང་ནས་ད་ལྟ་མདོ་སྡེ་རྒྱན་གྱི་ཚིག་ནང་ལོགས་ལ་སངས་རྒྱས་སྤྲུལ་པ་དཔག་མེད་པ་སྤྲུལ་པའི་སྐུ་རུ་འདོད་པ་སྟེ་ཟེར་ལབ་དུས་སངས་རྒྱས་ཀྱི་སྤྲུལ་པ་ཡིན་ཚད་གང་ག་ལ་སྤྲུལ་སྐུ་རེད་ཟེར་ཡ་ཅིག་ཡ། མདོ་སྡེ་རྒྱན་ནང་ཅིག་མཐོང་གོ་ར་བ། ད་ང་ཚོ་ལུང་དོན་བཞག་དུས་ད་དེ། ཞེས་གསུངས་པའི་ཕྱིར་ན་མ་ཁྱབ་ཟེར་ཡ་ཅི། མ་ཁྱབ་ཟེར་ཡ་ཅིག་ར་བ། མ་གཏོགས་ཕལ་ཆེར་ལུང་དོན་གསལ་བོ་བཞག་མེད་བྲིས་སོང། གང་དག། ད་དེ་བཞིན་གཤེགས་པས་སྤྲུལ་པའི་གཟིངས་དང་ཟམ་པ་ལ་སོགས་པ་ད་དཔེ་མང་པོ་གཅིག་ཡོད་རེད་བ་དེ་ཚོ་གང་ག་སྤྲུལ་སྐུ་རེད་གི་མ་རེད་བ། ད་སྤྲུལ་སྐུ་ཡིན་པ་ཡིན་ན་གང་ཟག་ཡིན་དགོས་ཀི་རེད་ཟེར་ལབ། སངས་རྒྱས་ཀྱི་སྐུ་ལ་སྐུ་བཞི་པོ་གང་རུང་འདུས་དགོས་ཀི་རེད་ཟེར་ཅེས་ལབ་རེད་བ། ད་དེ་བཞིན་གཤེགས་པས་སྤྲུལ་པའི་གཟིངས་དང་ཟམ་པ་ལ་སོགས་པ་དེ་དག་གང་ཟག་ད་རྩ་ནས་འགྲོ་གི་མ་རེད་བ། འགྲོ་གི་མེད་པ་ཡིན་ཙང། དེ་དག། སངས་རྒྱས་ཀྱི་སྐུ་ར་བ་ད་སངས་རྒྱས་ཀྱི་སྐུ་ཡིན་པ་ཡིན་ན་སྐུ་བཞི་གང་རུང་གི་ནང་ལོགས་ལ་བསྡུས་དགོས་ཀི་རེད་ད་ག་བ་ལ་བསྡུས་པ་རེད། ར་བ་ད་གཟུགས་སྐུར་བསྡུས་དགོས་ཀི་རེད་གཟུགས་སྐུ་ལ་བསྡུས་པ་ཡིན་ན་ཨ་ནི་ལོངས་སྐུ་དང་སྤྲུལ་སྐུ་གང་རུང་དུ་བསྡུས་དགོས་ཀི་རེད་ད་དེའི་གཉིས་པོའི་གང་གི་ནང་དུ་གཏོགས་པ་རེད་ཟེར་ལབ་པ་ཡིན་ན་ཡང་དེ་ལ་ང་ཚོ་ལན་དང་བསམ་བློ་བཀོད་དགོས་ཡ་གཅིག་འདུག་ར་བ་དེ་ནས་ད་སྐྱེ་བ་སྤྲུལ་སྐུ་དང་བཟོ་བོ་སྤྲུལ་སྐུ་གཉིས་འགལ་གི་འདུག་དམ་མི་འདུག། དཔེར་ན་སྐྱེ་བ་མངོན་པར་བྱེད་པའི་མཛད་པ་ལ་གནས་པའི་གང་ཟག་ཡིན་ན་སྐྱེ་བ་སྤྲུལ་སྐུ་ཡིན་པས་ཁྱབ་ཀྱང། སྐྱེ་བ་སྤྲུལ་སྐུ་ལ་སྐྱེ་བ་མངོན་པར་བྱེད་པའི་མཛད་པ་ལ་གནས་པས་མ་ཁྱབ། དེ་བཞིན་གཤེགས་པས་སྤྲུལ་པའི་རི་དྭགས་རུ་རུ་དེ། ཨ་ནི་སྐྱེ་བ་སྤྲུལ་སྐུ་ཡིན་ཟེར་ནས། ཡོད་རེད་བ་དེ། ཡོད་པ་ཡིན་ཙང་ད་སྐྱེ་བ་སྤྲུལ་སྐུའི་ཚིག་དེ་དགོས་ཀི་རེད། ཨ་ནི་བཟོ་བོ་སྤྲུལ་སྐུའི་ཚིག། དཔེར་ན་དྲི་ཟའི་རྒྱལ་པོ་རབ་དགའ་འདུལ་བའི་ཆེད་དུ་པི་ཝང་མཁན་གྱི་གཟུགས་སུ་སྤྲུལ་པའི་དེ་བཞིན་གཤེགས་པ་དེ་བཟོ་བོ་སྤྲུལ་སྐུ་རེད་ཟེར་ལབ་དུས་ད་བཟོ་བོ་སྤྲུལ་སྐུ་ཆ་གཅིག་བྱས་ནས་རེ་རེ་ལ་ཆ་བཞག་ཅིག་ཏུ་དེ་བཟོ་བོ་སྤྲུལ་སྐུ་ཟེར་ལབ་དུས་གང་ལགས། སྤྱི་ཡོངས་ནས་བཟོ་བོ་མཁན་གྱི་ཆ་བྱད་དུ་གློ་བུར་དུ་སངས་རྒྱས་ཀྱིས་སྤྲུལ་པའི་གི་དེ་འདྲའི་སྤྲུལ་སྐུ་གཅིག་ལ་བཟོ་བོ་སྤྲུལ་སྐུ་ཟེར་དགོས་ཀྱི་རེད། དེ་འགྲིག་ས་རེད་བ། ད་མཆོག་གི་སྤྲུལ་སྐུ་ནི་མཛད་པ་བཅུ་གཉིས་སྟོན་པ་པོའི་གང་ཟག་དེ་ཡང་དག་ཞིང་གཅིག་ཏུ་བྱ་དགོས་པ་རེད་བ། དག་ཞིང་གི་མཆོག་གི་སྤྲུལ་སྐུ་རྒྱལ་བ་འོད་དཔག་མེད་ལྟ་བུ་དེ་མཆོག་གི་སྤྲུལ་སྐུ་སྤྲུལ་སྐུ་མ་རེད། དེ་མཆོག་གི་སྤྲུལ་སྐུ་ཡིན་ལབ་པ་ཡིན་ན་འགྲིག་གི་མ་རེད། ད་དེ་ཡིས་ང་ཚོ་མ་འགྲིག་པ་དེ་ག་རེ་རེད་ཟེར་ན་ཡང། མཆོག་གི་སྤྲུལ་སྐུ་ཡིན་པ་ཡིན་ན། རྣམ་འདྲེན་བཞི། ད་རྣམ་འདྲེན་བཞི་པ་བཞི་པོ་གང་ཡང་མ་རེད་བ། ལྔ་པ་དེ་ཆགས་རེད་བས་ག་བ་ལ་བརྩི་གོ་གི་རེད། ད་གཙོ་བོ་མཆོག་གི་སྤྲུལ་སྐུ་ཟེར་དུས། བསྐལ་པ་འདི་ལ་བསྐལ་བཟང་སངས་རྒྱས་སྟོང་འབྱུང་གི་རེད་ཟེར་ཡག་གི། དེ་ཡིས་བསྐལ་བཟང་སངས་རྒྱས་དེ་ཚོ་ལ་གོ་གོ་གི་རེད་བ། ཡིན་དུས་རྒྱལ་བ་འོད་དཔག་མེད་མཆོག་གི་སྤྲུལ་སྐུ་ཁས་ལེན་ན། བསྐལ་བཟང་སངས་རྒྱས་ཟེར་དེ་མཆོག་གི་སྤྲུལ་སྐུ་ཤ་སྟག་ལ་བརྩི་གོ་གི་རེད་བ།

དགེ་སློང་ཡིན་ན་མངལ་སྐྱེས་ཁམས་དྲུག་ལྡན་ཡིན་གོ་འོ་ན། འཕགས་པ་ལྷ་ཆོས་ཅན་མངལ་སྐྱེས་ཁམས་དྲུག་ལྡན་ཡིན་པར་ཐལ་དགེ་སློང་ཡིན་པའི་ཕྱིར་ད་མངལ་སྐྱེས་རེད་ཟེར་ལབ་ན་འགྲིག་གི་མ་རེད་ག་རེད་ཟེར་ན། རྫུས་སྐྱེས་ཀྱི་མཚན་གཞི་གཅིག་ལ་སློབ་དཔོན་པད་མ་དང་ཨ་ནི་འཕགས་པ་ལྷ་དེ་བཞག་རེད། མཛོད་ཀྱི་མཛོད་གནས་གསུམ་པའི་སྐབས་སུ། མཛོད་གནས་གསུམ་པའི་སྐབས་སུ་རྫུས་སྐྱེས་ཀྱི་མཚན་གཞི་ལ་དེ་བཞག་ཡོད་རེད་ད། རེད་བ། མཚོ་སྐྱེས་ཟེར་དུས་ད་གུ་རུ་རིན་པོ་ཆེ་དེ་རེད། ཨེ་འཕགས་པ་ལྷ་ཟེར་དུས་ཀྱང་ཡོད་རེད། བྱས་ཙང། ད་དགེ་སློང་ལ་མངལ་སྐྱེས་ཁམས་དྲུག་ལྡན་ཡིན་གོ་གི་མེད་པ་ཡིན་ན། ཨེ་ནས། ཕ་གི་ག་རེ་ཟེར་དག་ཞིང་ལ་དགེ་སློང་མེད་པའི་རྒྱུ་མཚན་ག་རེ་རེད་ཟེར། ད་དེ་འདྲའི་ཞིག་ནི་ཁོ་སྤྱི་ཡོངས་ནས་སྐྱེས་པ་བྱས་དེ་ཡོད་རེད་རེད་བ། སྐྱེས་པ་བྱས་དེ་ཡོད་རེད་ཨོ་དེ་འདྲའི་ཅིག་བྱས། དེ་ནས་ད་སྐྱེ་བ་སྤྲུལ་སྐུ་ཟེར་དུས་སྐྱེ་བ་མངོན་པར་སྐྱེ་བའི་མཛད་པ་ལ་གནས་པ་དེ་སྐྱེ་བ་སྤྲུལ་སྐུ་ཡིན་པ་དེ་རེད། ཨ་ནི། བཟོ་བོ་མཁན་གྱི་ཆ་བྱད་དུ་སྤྲུལ་པ་མ་ཡིན་པ་བྱས་ནས་གློ་བུར་གློ་བུར་དུ་སངས་རྒྱས་ཀྱིས་སྤྲུལ་པའི་གི་སྤྲུལ་སྐུ་དེ་ལ་ཡང་སྐྱེ་བ་སྤྲུལ་སྐུ་ཟེར་གོ་གི་རེད་དེ་ཡིན་པ་དེ་དེ་བཞིན་གཤེགས་པའི་སྤྲུལ་པའི་རི་དྭགས་རུ་རུ་དེ་གོ་གི་རེད་དེ། མཆོག་གི་སྤྲུལ་སྐུ་བཟོ་བོ་སྤྲུལ་སྐུ་སྐྱེ་བ་སྤྲུལ་སྐུ་དེ་གང་ཡང་མ་ཡིན་པའི་སྤྲུལ་སྐུ་གཅིག་ཨེ་ཡོད་ཟེར་ན། ད་ཕལ་ཆེར་ལ་འགྲོ་དགོས་རེད་ག་རེ་ཟེར་ན། ཡང་ན་ནི། རྒྱལ་བ་འོད་དཔག་མེད་དེ་སྐྱེ་བ་སྤྲུལ་སྐུའི་ནང་ལོགས་ལ་བསྡུ་དགོས་ཀྱི་རེད། ཡང་ན་ནི་སྤྲུལ་སྐུ་ལ་དེ་གསུམ་པོ་གང་རུང་ཡིན་པས་མ་ཁྱབ་ཟེར་དགོས་ཀྱི་རེད་ད་འདིའི་རིགས་དེ་ཁ་གསལ་བོ་ཁྱོན་ནས་ཡོད་མ་རེད་ད་མེད་པ་ཡིན་ཙང་སུ་སོ་སོའི་ཟིན་མཚམས་གཅིག་བཟོ་ནས་འགྲོ་དགོས་ཀྱི་རེད། འོ་དེ་འདྲའི་ཅིག་ཡིན། ད་ང་ཚོ་དཔེར་ན་རྒྱལ་བ་རིན་པོ་ཆེ་ཆོས་ཅན་ཟེར་ན། རྒྱལ་བ་འོད་དཔག་མེད་ཆོས་ཅན་ཟེར་ན། རེད་བ། ཁྱེད་ཚོས་རྒྱ་འབིང་ཡང་ཁྱོད་སྐྱེས་ཟེར་ན་ད་དཔེར་ན་ཁྱེད་ཚོས་ཞང་པ་མགོ་པོ་ཁྱོད་སྐྱེས་ལགས་ན། ཁྱེད་བ་ཕྲུག་ཁྱོད་ཡིན་པར་འདོད་ཟེར་ཏེ་ལས་ལ་འོར་རེད་བ། ཁྱེད་ཚོས་རྒྱ་འབིང་ཡང་ཁྱོད་སྐྱེས་ཟེར་ལགས་ན། ཁྱེད་བ་ཕྲུག་ཁྱོད་ཡིན་ཁྱོ་ག་ཕྲུག་ཁྱོད་ཡིན་བཟོ་བ་ཕྲུག་ཁྱོད་ཡིན་ད་ག་ལ་འགོར་འོང་དེ། ད་དེ་གསུམ་པོ་གང་རུང་ཡིན་པས་མ་ཁྱབ་ཟེར་ལགས་ན། ཨ་ནི་གཞུང་ནང་ལོགས་ལ་མ་སོང་ཡོད་དུས་གང་ལ། ད་གསུམ་གསུངས་དོན་དེ་ག་རེ་རེད་ཟེར་ཏེ་ད་གཙོ་ཆེ་བའི་དབང་དུ་བྱས་ནས། ནི་ཁོ་གཙོ་བོ་གཙོ་བོ་འདི་ཚོ་ཅིག་བྱ་བ་བྱེད་ལས་བསྡུས་ཏེ་བཞག་ཡོང་གི་འདུག་ག། མཛད་པ་དང་འབྲེལ་ནས་བྱ་བ་དང་འབྲེལ་ནས་མཆོག་གི་སྤྲུལ་སྐུ་བཟོ་བོ་སྤྲུལ་སྐུ་སྐྱེ་བ་སྤྲུལ་སྐུ། དེ་ལས་གཞན་པའི་སྤྲུལ་སྐུ་བཅས་ཡོད་ཆོག་གི་རེད་ཟེར་ལབ་ན། མ་འགྲིག་པ་ཡོད་ཀྱི་མ་རེད་དྲན་གི་འདུག་ཡིན་པ་ཡིན་ན་ད་དཔེ་ཆ་ནང་སྐྱེ་ཡ་ཁ་ཟིག་ཡོག་མ་རེད་བ། དེ་ལས་གཞན་པ་ཅིག་ཡོད་ཟེར་ཅེས་རྩ་ནས་མཐོང་ཡ་ཡོག་མ་རེད་བ། ཧོ་དེའི་དོ་སྣང་བྲལ་ཅིག་འདི་འདྲའི་སྦྱིན་བདག་ང་ཚོ་རེད་བ།